ད་རིང་ང་ཚོ་ཨ་རིའི་རྒྱལ་ས་ཝཱ་ཤིང་ཊོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ནང་ད་རིང་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱ་ལྔ་བཅུ་རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོ་ཡི་བོད་ཟླ་དང་པོ་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་གསུམ་པ་ཚེས་བཅུ་གཅིག་གཟའ་སྤེན་པའི་ལས་རིམ་ཁག་རྣམ་པ་ཚོ་ལ་ཞུ་གི་ཡིན། ད་ནི་ད་རིང་གི་ལས་རིམ་ཁག་གི་ཐོག་མ་ལ། གསུམ་བཅུ་དུས་དྲན་གྱི་ཉིན་མོ་དང་སྟབས་བསྟུན་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་གཞག་ཡོང་ཐབས་སུ་ཡུ་རོབ་མཐུན་ཚོགས་ལ་རེ་སྐུལ་ཞུ་རྒྱུ་ཡིན་པ་སྐོར་ཡུ་རོབ་མཐུན་ཚོགས་ཀྱི་འཐུས་མི་ཡི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གིས་གསལ་སྟོན་བྱས་ཡོད་པའི་སྐོར་གྱི་གནས་ཚུལ་བཅས་ད་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ས་ཐོག་ནས་བཏང་བའི་གནས་ཚུལ་ནང། ཡུ་རོབ་གྲོས་ཚོགས་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དང། མེག་སི་ཀོ་གྲོས་ཚོགས་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་བཅས་ལྷན་ཞུགས་ཐོག་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་དང་བཞུགས་སྒར་ཁུལ་གྱི་སེར་སྐྱ་ཕོ་མོ་རྣམས་ལྷན་ཞུགས་ཀྱིས་བོད་མིའི་རང་དབང་སྒེར་ལངས་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩི་ཞུས་གནང་སོང། མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང། བོད་ཀྱི་གི་ཁོར་ཡུག་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་འབུལ་གི་ཡིན། ད་རིང་གི་གསར་འགྱུར་ཁག་རྒྱང་སྲིང་འབུལ་གི་ཡིན། གསུམ་བཅུ་དུས་དྲན་གྱི་ཉིན་མོ་དང་སྟབས་བསྟུན་ནས་ཡུ་རོབ་མཐུན་ཚོགས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་གཞག་ཡོང་ཐབས་སུ་ཡུ་རོབ་མཐུན་ཚོགས་ལ་རེ་སྐུལ་ཞུ་རྒྱུ་ཡིན་པ་སྐོར་ཡུ་རོབ་མཐུན་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གིས་གསལ་སྟོན་བྱས་ཡོད་པ་རེད། དེ་ཡང་བོད་མི་རང་དབང་སྒེར་ལངས་ཀྱི་གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་ཡི་ཉིན་མོ་དང་སྟབས་བསྟུན་ནས་ཕྱི་ཟླ་གསུམ་པ་ཚེས་བཅུ་ཉིན་བཙན་བྱོལ་བོད་མི་ཡི་ལྟེ་གནས་བཞུགས་སྒར་རྡ་རམ་ས་ལ་ཡུ་རོབ་མཐུན་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་ལས་གྲུབ་པའི་གི་ཚོགས་ཆུང་ཞིག་དང་མེག་སི་ཀོ་དང་ལི་ཐུ་ནི་ཡ་རྒྱལ་ཁབ་ཀྱི་གྲོས་ཚོགས་འཐུས་མི་ཡི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་འཐུས་མི་རེ་རེ་བཅས་ཕེབས་ཏེ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཇལ་ཁ་ཞུ་བ་དང་འབྲེལ། ཡོངས་གྲགས་སུ་བོད་དོན་རྒྱབ་སྐྱོར་ཚོགས་པའི་གསར་འགོད་གསལ་བསྒྲགས་ཤིག་གནང་སྟེ་སྐབས་དེར་ཡུ་རོབ་མཐུན་ཚོགས་ཀྱིས་ཨ་མི་རི་ཀ་དང་འདྲ་བར་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་རྒྱུའི་རེ་བ་དང་འབད་བརྩོན་གནང་རྒྱུ་ཡིན་མིན་ཡི་སྐོར་བཅར་འདྲི་ཞུས་པའི་སྐབས་ཡུ་རོབ་གྲོས་ཚོགས་འཐུས་མི་ཡི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་སྐུ་ཚབ་མེ་ཀུ་ལ་སི་མཆོག་ནས་འགྲེལ་བརྗོད་འདི་ལྟར་གནང་གི་ཡོད་པ་རེད།

ཁོང་ལ་ཡིད་ཆེས་འཕེར་བ་ཡོང་ཐབས་ཀྱི་ཐོག་ནས་རེ་སྐུལ་དེ་ཞུ་གི་ཡིན་ཅེས་འགྲེལ་བརྗོད་རྒྱག་གི་ཡོད་པ་རེད། ད་རིང་འདི་ག་བོད་དོན་རྒྱབ་སྐྱོར་གནང་མཁན་གྱི་གྲོས་ཚོགས་འཐུས་མི་ཡི་ཚོགས་ཆུང་གསུམ་དེ། ཕྱི་ཟླ་གསུམ་པ་ཚེས་བཅུ་ཡི་གི་ཞོགས་པ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཏུ་མཇལ་ཁ་གནང་པའི་སྐབས། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁོང་རྣམ་པ་ལ་བཀའ་སློབ་གནང་བའི་ནང། འཛམ་གླིང་འདིར་འགྲོ་བ་མི་ཡི་སྤུན་མཆེད་ཕོ་མོ་ནང་བཞིན་གྱི་འཆམ་མཐུན་ཡི་ངང་ནས་གནས་དགོས་པ་དེ་གལ་ཆེན་པོ་རེད་ཅེས

ནོར་འཁྲུལ་ཚབས་ཆེན་ཆགས་ཀྱི་ཡོད་པ་དང་ང་ཚོ་མི་རབས་མང་པོ་ལ་མཚོན་ཆ་བེད་སྤྱོད་བཏང་ནས་ཀྱི་ཕན་ཚུན་གསོད་རེས་གཏོང་བཞིན་པ་འདི་ད་ཆ་མཚམས་བཞག་རྒྱུ་གི་དུས་ལ་སླེབས་ཡོད་རེད། ང་ཚོ་འགྲོ་བ་མི་ཡི་གཅིག་གྱུར་ཡིན་པས་གོ་ལ་འདི་ཡི་སྤུན་མཆེད་ཕོ་མོ་ནང་བཞིན་གྱི་གནས་རྒྱུ་དེ་གལ་ཆེན་པོ་རེད་ཅེས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གྲོས་ཚོགས་འཐུས་མི་ཡི་སྐུ་ཚབ་རྣམས་ལ་བཀའ་གནང་ཡོད་ཅིང་བོད་དོན་རྒྱབ་སྐྱོར་གནང་མཁན་གྱི་གྲོས་ཚོགས་འཐུས་མི་རྣམས་ཀྱིས་ཀྱང་གོང་ས་མཆོག་གི་ཡང་སྲིད་ཀྱི་གནད་དོན་དེ་ནི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རང་ནས་དང་བོད་མི་ཡི་སྒྲིག་འཛུགས་དེ་བཞིན་ཆོས་ལུགས་ཀྱི་ལམ་སྲོལ་ལྟར་ཐག་གཅོད་གནང་རྒྱུ་དེ་ལ་རྒྱབ་སྐྱོར་མཐའ་གཅིག་ཏུ་ཡོད། དེ་མིན་རྒྱ་ནག་གིས་དེ་ལ་ཐེ་ཇུས་བྱས་པ་ཡིན་ན་ངོ་རྒོལ་མཐའ་གཅིག་ཏུ་ཡོད་ཅེས་གསལ་བསྒྲགས་གནང་ཡོད་པ་རེད། ད་རིང་གི་གསུམ་བཅུའི་དུས་དྲན་གྱི་ལས་འགུལ་དེ་ནི་འཛམ་གླིང་གི་ས་ཕྱོགས་གང་ས་ལ་ནི་རྒྱ་དུས་གཅིག་གི་ལས་འགུལ་ཆེན་པོ་སྤེལ་བཞིན་པ་དང་ཆབས་ཅིག་སུད་སིའི་གྲོང་ཁྱེར་ཇི་ནི་ཝར་དུ་བོད་མི་བརྒྱ་ཕྲག་མང་པོ་ཞིག་འདུ་འཛོམས་ཡི་ཐོག་ནས་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱི་མདུན་དུ་ངོ་རྒོལ་སྐད་འབོད་ཤུགས་ཆེན་བརྒྱབ་ཡོད་པ་རེད། དེ་བཞིན་ཉུའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པ་གཙོ་བོ་བྱས་པའི་གི་ཚོགས་པ་ཁག་མཉམ་འབྲེལ་ཐོག་ནས་གོ་སྒྲིག་འོག་ཨ་རིའི་གྲོང་ཁྱེར་ཉུའུ་ཡོག་གི་མཱ་ཧཱ་ཏོན་ནས་འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་བར་དུ། འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ནས་རྒྱ་ནག་གཞུང་ཚབ་བར་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་ཡོད་པ་རེད། དེ་བཞིན་ཨ་རིའི་རྒྱལ་ས་མངའ་ཁུལ་དུ་ཡོད་པའི་གི་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས། རྒྱལ་སྤྱི་བོད་དོན་ལས་འགུལ་ཁང། དེ་བཞིན་བོད་གཞུང་སྐུ་ཚབ་དོན་གཅོད་སོགས་ཀྱི་གི་ཐུན་མོང་གི་གོ་སྒྲིག་འོག། གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ། རྒྱ་ནག་གཞུང་ཚབ་ཀྱི་མདུན་དུ་ངོ་རྒོལ་སྐད་འབོད་དང། ཨ་རིའི་གྲོས་ཚོགས་འོག་མའི། ཨ་རི་དང་རྒྱ་ནག་ཐོག་གི་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ། སྐུ་ཞབས། མེག་ཀི་གྷ་ལ་གྷི་ར་མཆོག་གིས་གཏམ་བཤད་སྤེལ་ཡོད་པ་དང། ཁོང་གིས་སྤེལ་བའི་གི་གཏམ་བཤད་དེ་ཡི་ནང་ལ། ཁོང་གིས་གསུངས་ན། རྒྱ་ནག་གཞུང་གིས་བོད་མི་རྩ་མེད་བཟོ་རྒྱུ་གི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དེ་དག། རྩ་བ་ནས་ལམ་ལྷོང་ཡོང་གི་མ་རེད་ཅེས་གསུངས་ཡོད་པ་རེད། དེ་ཡི་རྗེས་སུ་རྒྱ་ནག་གཞུང་ཚབ་ཁང་གི་མདུན་ནས་ཨ་རིའི་ཕོ་བྲང་དཀར་པོའི་བར་དུ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་ནས་ད་རིང་གི་ལས་འགུལ་དེ་མཇུག་བསྒྲིལ་ཡོད་པ་རེད། དེ་དང་དུས་མཚུངས་སུ་ཁ་ན་ཌ་གི་གྲོང་ཁྱེར་ཁྲོ་རོན་ཁྲོ་དུ་རྟེན་གཞིར་བྱས་པའི་གཞུང་འབྲེལ་མ་ཡིན་པའི་གི་ཚོགས་པ་ལྔ་གི་ཐུན་མོང་གི་ཐོག་ནས་གོ་སྒྲིག་འོག་རྒྱ་ནག་གཞུང་གིས་བཙན་འཛུལ་བྱས་ནས་གི་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་ཡོད་པ་རེད། དེ་ཡང་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་ཁ་ན་ཌ་ཡི་གྲོང་ཁྱེར་ཁྲོ་རོན་ཁྲོ་རུ་རྟེན་གཞིར་བྱས་པའི་ཨོན་ཁྲ་རི་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་མདོ་ཁམས་ཆུ་བཞི་སྒང་དྲུག་ས་གནས་བུད་མེད་ལྷན་ཚོགས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཁ་ན་ཌ་བོད་རང་བཙན་སློབ་ཕྲུག་ཚོགས་པ་བཅས་ཀྱི་གི་ཐུན་མོང་གི་གོ་སྒྲིག་འོག་མ་ཚང་རིགས་ཀྱི་སྤྱི་གླིང་མདུན་ཐང་དུ་འདུ་འཛོམས་ཀྱི་ཐོག་སྐུ་མགྲོན་གཙོ་བོ་གྲོས་ཚོགས་འོག་མ་ཡི་འཐུས་མི་རྒ་ན་ཏྲི་མཆོག་དང་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་དེ་བཞིན་ས་གནས་བོད་མི་བརྒྱ་ཕྲག་མང་པོ་ཞིག་འདུ་འཛོམས་ཡི་ཐོག་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་ལས་འགུལ་གཞི་རྒྱ་ཆེ་བ་ཞིག་སྤེལ་ཡོད་པ་རེད། ལ་དྭགས་ཁུལ་དུ་བོད་དོན་དྲིལ་བསྒྲགས་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་སོགས་ས་གནས་མི་མང་ཚོ་ལ་ཤེས་རྟོགས་ཡོང་རྒྱུ་ཡི་ཆེད་དུ་གསུམ་བཅུ་དུས་དྲན་གྱི་ཉིན་མོར་རྒྱ་གར་བྱང་ཤར་ཁུལ་དུ་གནས་སྡོད་བོད་མི་ཚོ་ཡིས་ནུབ་བྷེང་གྷལ་གྱི་གྲོང་ཁྱེར་སི་ལི་གུ་རིའི་ནང་ལ་རྔམ་སྟོན་ཁྲོམ་སྐོར་དང་ཡིག་ཆ་འགྲེམས་སྤེལ་སོགས་ཀྱི་ལས་འགུལ་ཤུགས་ཆེན་སྤེལ་ཡོད་པ་རེད། དེ་ཡང་རྒྱ་གར་བྱང་ཤར་ཁུལ་གཅིག་གི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཐུན་མོང་གི་གོ་སྒྲིག་འོག་སྤྱི་ཟླ་གསུམ་པ་ཚེས་བཅུ་ཉིན་བོད་དོན་དྲིལ་བསྒྲགས་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་སོགས་ས་གནས་ཡུལ་མི་ལ་ཤེས་རྟོགས་ཡོང་རྒྱུ་ཡི་ཆེད་དུ་བོད་ནང་དུ་ཡོད་པའི་བོད་མི་ཚོ་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་རྔམ་སྟོན་ཁྲོམ་སྐོར་དང་ཡིག་ཆ་འགྲེམས་སྤེལ་དེ་བཞིན་མཆོད་འབུལ་སྨོན་ལམ་སོགས་གནང་ནས་ཀྱི། གསུམ་བཅུ་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ། སྲུང་བརྩི་གཟབ་རྒྱས་ཞུས་ཡོད་པ་སྐོར། བྱང་ཤར་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ། སྦྱིན་པ་བཀྲ་ཤིས་ལགས་གཅིག་གི་ངོ་སྤྲོད་འདི་ལྟར་གནང་གི་ཡོད་པ་རེད། ད་རིང་གི་གསུམ་བཅུ་དུས་དྲན་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་དེ་དབུ་འཛུགས་མ་གནང་གི་གོང། ལས་འགུལ་བ་རྣམས་ས་ལུ་ག་ར་སྲད་རྒྱུད་གྲྭ་ཚང་གི་མདུན་ཐང་དུ་འདུ་འཛོམས་བྱས་ནས་ཀྱི་མཛད་སྒོ་དེ་ཚོགས་ཡོད་པ་རེད། སྐབས་དེར་སྐུ་མགྲོན་གཙོ་བོ། བོད་མི་མང་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་གཅིག་གསུམ་བཅུ་དུས་དྲན་གྱི་ཉིན་མོ་དེ་བཞིན་བོད་མི་ཚོ་ཡི་གི་མི་རབས་ནས་མི་རབས་བར་བརྗེད་རྒྱུ་མེད་པའི་གི་ཉིན་མོ་གལ་ཆེན་པོ་ཞིག་ཆགས་ཡོད་པ་སྐོར་ཁོང་གི་ངོ་སྤྲོད་གནང་གི་ཡོད་པ་རེད། ཡང་དགོང་དྲོ་བོད་བསྟན་སྲིད་མི་རིགས་དང་བཅས་པ་རང་ལུས་མེར་སྲེག་གཏོང་མཁན་གི་རྒྱལ་གཅེས་དཔའ་བོ་ཕོ་མོ་རྣམས་གཅིག་གི་ཆེད་དུ་མཆོད་འབུལ་སྨོན་ལམ་གཟབ་རྒྱས་ཀྱི་ཚོགས་ནས་ཀྱི་ད་རིང་གི་ལས་འགུལ་འདི་མཇུག་སྒྲིལ་ཡོད་པ་རེད། བོད་མི་རང་དབང་སྒེར་ལངས་ཀྱི་གསུམ་བཅུ་དུས་དྲན་གྱི་ཉིན་མོ་དེར། ལྷོ་སྤྱི་ལས་ཁུངས་གཙོ་བོ་བྱས་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་སྡེ་ཁག་གི་ཟུང་འབྲེལ་གི་ཐོག་ནས་ས་གནས་སུ་ཐོག་མར་གནད་ཡོད་མི་སྣ་ཁག་ཚང་འཛོམས་ཀྱི་ཐོག་ནས་དཔའ་བོ་དྲན་རྟེན་རྣམ་རྒྱལ་མཆོད་རྟེན་གྱི་མདུན་ཐང་དུ་མཆོད་འབུལ་སྨོན་ལམ་སོགས་ཀྱི་མཛད་སྒོ་དེ་དབུ་འཛུགས་གནང་ཡོད་པ་རེད། གསུམ་བཅུ་དུས་དྲན་གྱི་མཛད་སྒོ་ཡི་སྐུ་མགྲོན་གཙོ་བོ་ལ་དྭགས་ནང་པ་ཚོགས་འདུའི་དབུ་སྐྱོང་གཞོན་པ་སྐུ་ཞབས་ཚེ་རིང་རྡོ་རྗེ་ལགས་ཀྱིས་ལ་དྭགས་པ་དང་བོད་མི་ནི་ཆོས་དང་རིག་གཞུང་གང་ཅི་ཡི་ཐད་ནས་མི་ཚེ་གི་འབྲེལ་བ་ཆགས་པ་ཞིག་ཡིན་དུས་བོད་ཅིག་གི་འཐབ་རྩོད་འདི་ཡང་ལ་དྭགས་པ་གི་འཐབ་རྩོད་ཞིག་ཡིན་པ་དང། དེ་སྔོན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ལ་དྭགས་ས་གནས་སུ་ལ་དྭགས་པ་དང་བོད་མི་ཚང་མ་དེ་ཉིན་གཅིག་བོད་ཀྱི་རྒྱལ་ས་ལྷ་ས་ལ་མཉམ་འཛོམས་བྱེད་རྒྱུ་ཡི་སྨོན་ལམ་འདེབས་པ་བཞིན་ཁོང་གིས་ཡང་དེ་བཞིན་གྱི་རེ་བ་ཡོད་པ་སྐོར་གསུངས་སོང་ཅེས་ཁོང་གིས་ངོ་སྤྲོད་གནང་གི་ཡོད་པ་རེད། གསུམ་བཅུ་དུས་དྲན་དེ་བོད་མི་ཚང་མ་ཡིས་མི་རེ་ངོ་རེ་ནས་ག་ཚོད་ཀྱི་གལ་ཆེན་པོ་ཞིག་བརྩི་དགོས་པའི་ཐོག་འདི་ག་རླུང་འཕྲིན་ཁང་ནས་བོད་མི་ཁག་ཅིག་ལ་བཅར་འདྲི་ཞུས་པར་ཁོང་རྣམ་པ་གྱི་བསམ་ཚུལ་འདི་ལྟར་གསུང་གི་ཡོད་པ་རེད། ད་ལན་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་འདི་ལ་ནི་མཉམ་ཞུགས་བྱེད་དགོས་དོན་གཙོ་བོ་དེ་གང་ཡིན་ལབ་ན། བོད་དང་རྒྱ་བར་ལ་ནི་ཞི་བའི་གྲོས་མོལ་གང་མགྱོགས་ཡོང་ཐབས་ཆེད་དུ་ནི་ང་ད་ལན་འཛུལ་ཞུགས་གནང་ཡོད་ཡིན། ད་ཞི་ལེ་ང་འདི་ཡིན་ལྕོག་གུར་ཡིན་ཚི་འགྲོ་ག་ཡིན། རྒྱ་མི་གི་ཧམ་བཟུང་བྱས་བྱས་ང་ཚོ་བོད་ལ་ཡང་རང་དབང་ཡོད་མ་རེད་པ་འཛམ་གླིང་གཞན་དང་ཨ་ནི་གཅིག་པ་ཅིག་གནང་རོགས་བྱེད་ཟེར་ནས་འཛམ་གླིང་རྒྱལ་སྤྱི་ལ་ཡང་འབོད་སྐུལ་ཞུ་ག་དེ་ལ་ཡང་ཨ་ནི་མཉམ་ཞུགས་ལ་བཅར་བ་ཡིན་ཞུ་ཡ་ཡིན། ཡང་གསུམ་བཅུའི་དུས་དྲན་གྱི་མཛད་སྒོ་དེར་ལོ་རྒྱུས་རང་བཞིན་ལྡན་པའི་གི་ལ་དྭགས་གླེ་པོ་ལོ་ཐང་དུ་འདུ་འཛོམས་བྱེད་ཀྱི་ཡོད་པ་ལྟར་འདི་ལོར་ཡང་བོད་མི་སྟོང་ཕྲག་བརྒལ་བ་ཞིག་འདུ་འཛོམས་བྱས་ནས་ཀྱི་ལས་འགུལ་གཞི་རྒྱ་ཆེ་བ་སྤེལ་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་དམར་ཤོག་ཚོགས་པའི་གྱི་ལུགས་སྲོལ་དང་མ་མཐུན་པར་ཐེངས་གསུམ་པར་རྒྱ་ནག་སྲིད་འཛིན་གྱི་ལས་འགན་འཛིན་གྱི་ཡོད་པའི་གྱི་གནས་ཚུལ་ཐོན་གྱི་དེ་ཡང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་མགོ་ཁྲིད་མའོ་ཙེ་ཏུང་ནས་བྱུང་མྱོང་མེད་པའི་རྒྱ་ནག་གི་སྟོབས་ཤུགས་དེ་ཇེ་ཆེ་ཡོང་ཐབས་ལ་དམ་དྲག་གི་དབང་ཆ་འཛིན་བཞིན་པ་ལྟར་གཟའ་པ་སངས་ཉིན་དེ་སྔ་རྒྱ་ནག་དམར་ཤོག་ཚོགས་པའི་གི་ལུགས་སྲོལ་དང་མ་མཐུན་པའི་གི་ཐོག་ནས་མུ་མཐུད་ནས་གི་ཐེངས་གསུམ་པ་ཡི་ལོ་ལྔ་རིང་གི་རྒྱ་ནག་སྲིད་འཛིན་གི་གོ་གནས་བཟུང་རྒྱུ་ཡིན་པ་རེད་ཅེས་རོ་ཊར་གསར་ལས་ཁང་གིས་སྤྱི་ཟླ་གསུམ་པ་ཚེས་བཅུ་ཉིན་གནས་ཚུལ་སྤེལ་ཡོད་པ་རེད།

སྤྱི་ཟླ་གསུམ་པའི་ཚེས་བཅུ་ཉིན་བཞུགས་སྒར་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཡུ་རོབ་གྲོས་ཚོགས་འཐུས་མི་བཞི་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་དང། མེག་སི་ཀོ་གྲོས་ཚོགས་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་བཅས་ལྷན་བཞུགས་ཐོག་བོད་མིའི་སྒྲིག་འཛུགས་ཀྱི་མང་གཙོའི་ཀ་བ་གསུམ་གྱི་མཛད་གཙོ་རྣམ་པ་དང་བཞུགས་སྒར་ཁུལ་གྱི་སེར་སྐྱ་ཕོ་མོ་རྣམས་ལྷན་བཞུགས་ཀྱིས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩི་ཞུས་གནང་སོང། སྐབས་དེར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། བཀའ་ཤག་གི་གསུང་འཕྲིན་སྒྲོག་སྦྱང་གནང་བའི་ནང།
རྒྱ་ནག་དམར་གཞུང་གིས་བཙན་འཛུལ་བྱས་པ་ནས་བཟུང་བོད་མི་ས་ཡ་གཅིག་དང་འབུམ་གཉིས་ལྷག་དུས་མིན་རྐྱེན་འདས་གྱུར་པ་དང། དགོན་པ་དྲུག་སྟོང་ལྷག་རྩ་གཏོར། ཤིང་ནགས་གཅོད་འབྲེག་དང་གཏེར་ཁ་སྔོག་འདོན། ཐ་ན་རང་ནོངས་འགེབས་ཆེད་སྡིག་པ་མིག་བཙུམ་གྱི་ལས་ངན་མཚམས་ཚིགས་མེད་པ་རྩོམ་བཞིན་འདུག། ཡང་སྐབས་དེར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་སྤྱི་འཐུས་ལྷན་ཚོགས་ཀྱི་གསུང་བཤད་སྒྲོག་སྦྱང་གནང་བའི་ནང། རྒྱལ་བའི་ཡང་སྲིད་ཕེབས་ཕྱོགས་ཐད་རྒྱ་གཞུང་གིས་དུས་ད་ལྟ་ནས་གྲ་སྒྲིག་བྱེད་མུས་དང། དེ་འབྲེལ་བརྒྱུད་ལམ་བེད་སྤྱད་དེ་འཛམ་གླིང་ཐོག་གོང་ས་མཆོག་གི་སྐུ་ཡི་ཡང་སྲིད། རྒྱ་ནག་ནས་ངོས་འཛིན་བྱེད་དགོས་པ་སོགས་གུང་ཁྲན་ཏང་གི་ཆབ་སྲིད་ཀྱི་གཞན་དབང་ཞིག་ལས་ཁུངས་ལུང་གང་ཡང་མེད་པའི་སྨྱོ་གཏམ་བསྒྲགས་དང་བསྒྲགས་མུས་རེད། བོད་ཀྱི་སྲོལ་རྒྱུན་བླ་མའི་ཡང་སྲིད་ཕེབས་ཕྱོགས་ནས་བླ་མ་རང་ཉིད་གང་བདེར་ཡོད་པ་ལས་གཞན་སུ་ཞིག་གིས་བཙན་ཤེད་བྱ་ཡུལ་མེད། ལྷག་པར་དུ་གོང་ས་མཆོག་གི་སྐུའི་ཡང་སྲིད་ཐད་མགོན་པོ་གང་ཉིད་ནས་སྔ་རྗེས་བཀའ་སློབ་གསལ་པོ་ཕེབས་ཡོད་པའི་ནང་དོན་ལ་བོད་ཕྱི་ནང་གཉིས་དང་རྒྱལ་སྤྱི་བཅས་ནས་དེ་ལྟར་བརྩི་འཇོག་ཞུ་ངེས་ཆགས་ཡོད།
ཡང་དེ་དང་ཕྱོགས་མཚུངས་ཐེངས་འདིའི་དུས་དྲན་མཛད་སྒོའི་ཐོག་མེག་སི་ཀོ་གྲོས་ཚོགས་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་གི་མགྲིན་ཚབ་པ་ཡིས་སྐུའི་ཡང་སྲིད་ཀྱི་གནད་དོན་དང་འབྲེལ་བའི་ཡོངས་ཁྱབ་གསལ་བསྒྲགས་ཤིག་སྤེལ་བའི་ནང། བྱུང་འགྱུར་སྐུའི་ཡང་སྲིད་ཀྱི་གནད་དོན་ནི ྋགོང་ས་ཏཱ་ལའི་བླ་མ་མཆོག་དང་བོད་མི་ཁོ་ན་ལས་གཞན་གཞུང་དང་ཚོགས་སྒེར་སུ་ལའང་ཐེ་ཇུས་བྱེད་དབང་མེད་པ་མ་ཟད་གལ་ཏེ་གཞུང་དང་ཚོགས་སྒེར་གཞན་གྱིས་སྐུའི་ཡང་སྲིད་ཐད་ཐེ་ཇུས་བྱས་པ་ཡིན་ཚེ་ཡང་སྲིད་དེ་རྩ་བ་ནས་ངོས་ལེན་ཞུ་རྒྱུ་མིན་ཞེས་གསུངས་གནང་སོང།

དྲི་མ་མེད་པར་བཟོ་རྒྱུ་དེ་ཡིན་པས་རྒྱ་ནག་གཞུང་གིས་མི་རིགས་རྩ་མེད་བཟོ་རྒྱུ་ཡི་སྲིད་བྱུས་རྣམས་མཚམས་འཇོག་བྱེད་དགོས་ཅེས་གསུངས་གནང་སོང། ཡང་སྐབས་དེར་ཨ་མི་རི་ཀར་རྟེན་གཞི་བྱས་པའི་རྒྱལ་ཡོངས་དམངས་གཙོ་ཐེབས་རྩའི་གཙོ་འཛིན་སྐུ་ཞབས Damon Wilson ལགས་ཀྱིས་གསུང་བཤད་གནང་བའི་ནང། a day that will forever mark the great sacrifice inspiring courage བོད་མི་ཚོར་མཚོན་ན་དེ་རིང་གི་ཉིན་མོ་ནི་བློས་གཏོང་ཆེན་པོ་བྱས་པའི་དུས་ཚོད་ཞིག་ཀྱང་ཡིན་པ་མ་ཟད་བློ་སྟོབས་སྐྱེ་གཞིར་གྱུར་བའི་དུས་ཚོད་ཞིག་ཀྱང་ཡིན་ཞེས་དང། ཐེངས་འདིར་རྡ་རམ་ས་ལར་ཡོང་སྟེ་བོད་མིར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་བྱེད་རྒྱུ་བྱུང་བ་ཧ་ཅང་གི་སྤོབས་པ་དང་ང་རང་གི་གཟི་བརྗིད་ཡིན། བོད་མི་ཡི་འཚེ་མེད་ཞི་བའི་འཐབ་རྩོད་དང་དམངས་གཙོའི་ལམ་སྲོལ་དེ་གཉིས་ནི་གོ་ལ་ཁྱོན་ཡོངས་ནས་དོ་སྣང་དང་མིག་དཔེ་བྱེད་ཡུལ་ཞིག་ཏུ་གྱུར་ཡོད་ཅེས་གསུངས་གནང་སོང། གཞན་ཡང་གཞུང་འབྲེལ་མཛད་སྒོ་གྲུབ་པའི་རྗེས་བཞུགས་སྒར་ཁུལ་གྱི་བོད་ཀྱི་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གི་གོ་སྒྲིག་འོག་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནས་བཞུགས་སྒར་ཉེ་འདབས་སུ་ཆགས་པའི་ཀ་ཅཱ་རི་བར་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་ཞིང་སྐབས་དེར་ལས་འགུལ་བ་བློ་བཟང་དོན་གྲུབ་ལགས་ཀྱིས་ཉིན་འདི་ནི་གཞིས་བྱེས་བོད་མི་ཡོངས་ཀྱི་ཆིག་སྒྲིལ་ནུས་པ་གོང་མཐོར་གཏང་རྒྱུ་ཡི་དུས་ཚིགས་ཤིག་ཀྱང་ཡིན་པ་འགྲེལ་བརྗོད་གནང་བྱུང།

སྐྱབས་བཅོལ་ཡོང་དུས་སྔ་ཕྱི་ངང་སྒུག་ལོག་ལ་དེ་བ་སླེབས་བྱ་ཁྱོ་གི་ད་ལྟ་ཡིན་ནའི་ང་ཚོ་རྒྱ་མི་ལ་ཁ་བརྡ་བཙལ་གི་མེད་ང་ཚོ་ལ་བདེན་པ་དེ་རང་དབང་གི་དགོས་འདུག་སྐྱབས་རོམ་ཅེས་གསུངས་པ་ན་ཞིག་དབུ་མའི་ལམ་དེ་དང་རང་བཙན་ཡིན་ནའི་བཙོད་གུས་ནས་ཚང་མ་ལ་བདེ་བར་དགོས་ངེས་རྐྱང་གསུངས་ཙང་བདེན་པའི་ཐབས་སུ་བྱུག་ཡོད་མ་འདུག་རང་བཙན་གཙང་མ་དབུ་མའི་ལམ་དེ་ང་ཚོ་ཐེངས་འགའི་འགྲོ་ཡས་དེ་ལ་ང་དགའ་གི་མི་འདུག།
གཞན་ཡང་ཉིན་འདིར་བཞུགས་སྒར་རྡ་རམ་ས་ལ་ཙམ་མིན་པར

བུ་ཁྲིད་དཀར་པོ་ཆེ་ལགས་ཀྱིས་ཡང་བོད་མི་ལ་དཀའ་ངལ་ཆེ་བའི་སྐབས་བོད་དོན་སླད་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ནི་བོད་མི་ལ་སེམས་ཤུགས་དང་རེ་བ་གསར་པ་ཞིག་བཏང་གི་ཡོད་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བཅར་འདྲི་ལ་གསུངས་ན། དོན་གྲུབ་དབང་ཆེན་ལགས་འདྲ་བོ་ད་ལྟ་བོད་ཀྱི་དཀའ་ངལ་ཆེ་བའི་སྒང་ལ་ང་ཚོ་ཚང་མ་ལ་སེམས་ཤུགས་འཕར་ཡ་དང་རེ་བ་བྱུང་ཡ་ཅིག་རེད།
ཡང་ཁོང་མོས་མུ་མཐུད་དུ་དོན་གྲུབ་དབང་ཆེན་ལགས་ཀྱིས་བོད་ནང་གི་ཆབ་སྲིད་གནས་བབ་རྒྱལ་སྤྱི་ནང་ཁྱབ་བསྒྲགས་ཤུགས་ཆེ་བྱུང་བ་དེར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་དང། ཁོང་ནི་བོད་ཀྱི་རྩ་དོན་ཆེད་སྐུ་ལས་ཚད་མེད་བསྐྱོན་གནང་བ་ལ་སྤོབས་པ་དང་སྙིང་སྟོབས་བསྐྱེད་པ་ཞིག་རེད་ཅེས་གསུངས་འདུག། ཁོ་རང་བརྒྱུད་ནས་བོད་དོན་ཐོག་ལ་རྒྱལ་སྤྱི་ནང་ལ། བོད་ཀྱི་ཆབ་སྲིད་དཀའ་རྙོག་ལ་ཁྱབ་བསྒྲགས་དང་རྒྱབ་སྐྱོར་མང་པོ་བྱུང་ཡོད་རེད་དེ་ལ་ང་རང་ངོས་ནས་ཐུགས་རྗེ་ཆེ་མང་པོ་ཞུ་ཡས་ཡིན། གྲོས་ཚོགས་ཚོགས་དུས་ལྗང་སྒྲོག་ཅིག་ཨོན་ཊཱ་རི་ཡོ་མངའ་སྡེ་གི་གྲོས་ཚོགས་ཚོགས་གཙོ Ted Arnott ལགས་ཀྱིས་དོན་གྲུབ་དབང་ཆེན་ལགས་ལ་ཆེད་དུ་ཟིན་བརྒྱ་གནང་སྟེ་ཁོང་གི་སྙིང་སྟོབས་ལ་ཡི་རང་བསྔགས་བརྗོད་གནང་བ་དང་བོད་དོན་ལ་རྒྱབ་སྐྱོར་ཡོད་པ་གསུངས་ཡོད་སྐོར་ཨོན་ཊཱ་རི་ཡོ་བོད་དོན་ཚོགས་པ་གི་ཆབ་སྲིད་འབྲེལ་མཐུད་པ་གཡུང་དྲུང་བསྟན་འཛིན་ལགས་ཀྱིས་ངོ་སྤྲོད་གནང་ན། གྲོས་ཚོགས་ཚར་ཚར་བ་དང་དེ་འདྲ་གྲོས་ཚོགས་ཀྱི་ཚོགས་གཙོ་ཁོ་རང་རྐང་བཙུགས་ནས་ད་ལྟ་དོན་གྲུབ་དབང་ཆེན་ལགས་ཐུག་ག་སླེབས་ནས་ངོ་སྤྲོད་གནང་ཡ་དང་ཁོ་རང་གི་རྒྱབ་སྐྱོར་ཡོད་བ་བོད་ཐོག་ལ་རྒྱབ་སྐྱོར་ཡོད་གསུང་ཡ་དང་དེ་དེ་རིང་གི་ལས་རིམ་དེ་ཧང་སང་ཡག་པོ་ཆགས་སོང་ལགས། ཨོན་ཊ་རི་ཡོ་མངའ་སྡེའི་གྲོས་ཚོགས་ནང་མཛད་རིམ་གྲུབ་རྗེས།
སུ་ཤན་བུ་ཁྲིད་དཀར་པོ་ཆེ་ལགས་ཀྱིས་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ལ་ཉིན་དགུང་གསོལ་ཚིགས་ཕུལ་བ་དང་དེ་བཞིན་བཙོན་ཟུར་ཁོང་གི་སྙིང་སྟོབས་ལ་ཡི་རང་བསྔགས་བརྗོད་མཚོན་ཆེད་ཕྱག་འཁྱེར་གནང་བ་སོགས་བྱུང་འདུག་ད་རེས་གྲོས་ཚོགས་ནང་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་དང་མཉམ་དུ་བཅར་གནང་མཁན་གཡང་དྲུང་བསྟན་འཛིན་ལགས་ཀྱིས་ཁོང་ད་རེས་དོན་གྲུབ་དབང་ཆེན་ལགས་དང་མཉམ་དུ་གྲོས་ཚོགས་ནང་ཕེབས་པའི་གོ་སྐབས་དེའི་བརྒྱུད་སེམས་ཤུགས་འཕར་མ་ཞིག་སྐྱེས་ཡོད་པ་སོང་ན། སོ་སོའི་མི་རིགས་རང་དབང་ལ་ཡང་དངོས་གནས་ཀྱི་འགོ་ཁྲིད་དེ་འདྲ་ཡོད་པས་ན་ཕན་ཐོགས་པོ་ཡོད་པ་དང་དེ་ནང་བཞིན་གྱི་སྐྱེས་བུ། གྲོས་ཚོགས་འཐུས་མིའི་ནང་ལོགས་ལ་ཡིན་པས་ན་ང་ཚོ་བོད་ཀྱི་ཆབ་སྲིད་ཐོག་ལ་ཡང་མདུན་དུ་མུ་མཐུད་ནས་རྒྱབ་སྐྱོར་བྱེད་མཁན་མི་འདུག་བསམ་པའི་དེ་འདྲ་ཞིག་ཚོར་སྣང་བྱུང་སོང་ལགས། དོན་གྲུབ་དབང་ཆེན་ལགས་ནི་ད་རེས་ཁེ་ན་ཌ་ཨོན་ཊ་རི་ཡོ་མངའ་སྡེའི་ནང་ས་གནས་བོད་རིགས་རྒྱུན་ལས་ཚོགས་པ་དང་བོད་ཀྱི་གཞོན་ནུ་ཚོགས་པ་བོད་རང་བཙན་སློབ་ཕྲུག་ཚོགས་པ། ཆུ་བཞི་སྒང་དྲུག་བུད་མེད་ཚོགས་པ་བཅས་ཚོགས་ཁག་ལྔ་གིས་གདན་འདྲེན་ཞུས་འདུག་པ་དང། ཁོང་གིས་ས་གནས་བོད་རིགས་ཚོ་ལ་གཏམ་བཤད་སྤེལ་འདུག་ཁར། ས་གནས་ཀྱི་གཟའ་མཇུག་བོད་ཡིག་སློབ་གྲྭ་ལ་ཆེད་བཅར་ཞུས་པ་མ་ཟད་ས་གནས་ཀྱི་ལྷག་དཀར་ཉིན་གྱི་ལས་འགུལ་སྤེལ་མཁན་ལ་མཇལ་འཕྲད་དང་གཞན་ཡང་སྤྱི་ཚེས་བཅུ་ཉིན་གསུམ་བཅུའི་དུས་དྲན་གྱི་སྲུང་བརྩི་མཛད་སྒོའི་ཐོག་མཉམ་ཞུགས་ཀྱིས་གཟའ་ཟླ་བ་ཉིན་ཁོང་བཞུགས་ཡུལ་ཨ་རིའི་ཁ་ལི་ཧྥོ་ནི་ཡ་ནང་ཕེབས་བསྡད་གནང་གི་འདུག། གསར་འགྱུར་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མི་ང་ཆོས་ཅན།
རྣམ་པ་ཚོ་གིས་ད་ལྟ་ཉན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཁམས་སྐད་སྡེ་ཚན་གྱི་ལས་རིམ་ཁག་ཡིན། དེ་ནས་བོད་ཕྱི་གི་ཁོར་ཡུག་ཅེས་པའི་ལེ་ཚན་འདི་ཚེ་དབང་ནོར་བུ་གིས་ཕྱོགས་སྒྲིག་བྱས་པ་འདི་ཉན་རོགས་གོ།
ཧྥ་རན་སི་ལ་རྒྱུན་དུ་གནས་བཞུགས་དེ་ནས་བོད་མི་མང་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་ཚེ་དབང་ནོར་བུ་ལགས། དེ་རིང་ཁྱེད་ལ་བཀའ་འདྲི་ཞུ་རྒྱུ་ཞིག་ལ་དེ་ནས་ད་རེས་ད་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ། སྤྱི་ཟླ་གསུམ་པའི་ཚེས་བཅུ་བོད་མིའི་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པའི་སྐབས་སུ་དེ་ནས་ད་ཡུ་རོབ་ཁུལ་གྱི་ད་རྒྱལ་ཁབ་འདྲ་མིན་ནང་ཡོད་པའི་དེ་ནས་བོད་མི་དང་བོད་དོན་རྒྱབ་སྐྱོར་བ་ལ་སོགས་པ་ད་གཅིག་གི་མང་པོ་ཞིག་དེ་ནས་ཨི་ཊ་ལི་གི་རྒྱལ་ས་རོམ་ལ་ནས་འདུ་འཛོམས་གནང་ནས་དེ་ནས་ད་གཅིག་གི་གཞི་རྒྱ་ཆེ་བའི་དེ་ནས་གོམ་བགྲོད་དང་རྔམ་སྟོན་ཁྲོམ་སྐོར་ཀྱི་ངོ་རྒོལ་གྱི་ལས་འགུལ་དང་དེ་ནང་བཞིན་གྱི་དམིགས་བསལ་ཡང་མཛད་སྒོ་ཚུགས་ནས་བོད་མི་མང་སྤྱི་འཐུས་ཚོགས་གཞོན་དང་དེ་ནང་བཞིན་གྱི་དེ་ནས་གཅིག་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་ཁྱེད་དང་དེ་ནས་གཅིག་སུད་སི་སྐུ་ཚབ་དོན་གཅོད་ལ་སོགས་པ་གི་ས་གནས་མི་སྣ་མང་པོ་ཞིག་གིས་དེའི་ཐོག་ལ་མཉམ་ཞུགས་གནང་ནས་དེ་ནས་ད་གཅིག་དུས་དྲན་དེ་གཅིག་གཟབ་རྒྱས་དང་གཞི་རྒྱ་ཆེན་པོ་ཞིག་གནང་ཡོད་ས་རེད་དེའི་སྐོར་ལ་དེ་ནས་ང་ཚོའི་རླུང་འཕྲིན་གསན་མི་རྣམ་པ་ཚོ་ལ་ཁྱེད་ཀྱིས་ངོ་སྤྲོད་སྙིང་བསྡུས་ཅིག་གནང་རོགས་ཞུ་གི་ཡིན་ལགས། གནང་སོང། ད་ལྟ་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསན་མཁན་གྱི་གཞིས་བྱེས་བོད་མི་སྤུན་ཟླ་ཚང་མ་ལ་འཚམས་འདྲི་ཞུ་བ་དང་གཅིག་ཨེ་ནི་ད་ལོའི་རྣམ་པ་ཚོ་མཁྱེན་གསལ་རེད་བོད་མི་རང་དབང་སྒེར་ལངས་བྱས་ནས་ལོ་དྲུག་ཅུ་རེ་བཞི་འཁོར་བའི་དུས་དྲན་འདི་ང་རང་ཚོ་ཡུ་རོབ་ནང་ནས་བོད་རིགས་ཚོགས་པ་ཁག་ཐུན་མོང་གི་ཚོགས་འདུ་འཚོགས་གྲོས་ཆོད་བཞག་བྱས་ད་ལོའི་ཐུན་མོང་གི་གསུམ་བཅུའི་དུས་དྲན་མཉམ་རུབ་ཀྱི་སྲུང་བརྩི་བྱེད་ཡ་དེ། ཨི་ཐ་ལི་ལྷོ་མ་རྒྱལ་ཁབ་ད་ནི་ཡུ་རོབ་ལྷོ་མ་རྒྱལ་ཁབ་ཨི་ཐ་ལི་རྒྱལ་ས་རོམ་ནང་ལོགས་སུ་སྲུང་བརྩི་ཞུ་གི་ཡོད་རེད་ཨ་ནི་དེ་འདྲ་སོང་ཙང་ད་འདི་གི་འགན་འཛིན་ལྷན་ཚོགས་ནང་ང་རང་ཚོ་ཡུ་རོབ་ཀྱི་དོན་གཅོད་ཁག་གསུམ་དང་པེ་རི་སི་བརྒྱུད་འབྲི་ཐི་ལི་ཁོངས་ཡོད་རེད་ཡུ་རོབ་སྤྱི་འཐུས་རྣམ་པ་གཉིས་ཀ་ཨ་ནི་ཡུ་རོབ་ཀྱི་གླིང་ཆེན་ཁག་གི་བོད་རིགས་ཚོགས་པ་ཁག་བཅུ་གཉིས་བཅུ་གསུམ་གྱི་ཚོགས་གཙོ་ཚོགས་གཞོན་རྣམ་པ་ལས་གྲུབ་པའི་ཨ་ནི། ཐུན་མོང་གི་ལས་འགུལ་ཞིག་ཏུ་ཆགས་བསྡད་རེད་ད་ལྟ། ཁ་སང་ཨི་ཐ་ལི་གྲོས་ཚོགས་གོང་མ་ལ་དེའི་སྔོན་འགྲོའི་གསར་འགོད་གསལ་བསྒྲགས་ཅིག་གྲོས་ཚོགས་གོང་མའི་ཚོགས་ཁང་ནང་ལོགས་སུ་གནང་པ་རེད་དེ་སྐབས་དེ་ལས་འགུལ་སྙིང་པོ་གཉིས་འདུག་དང་པོ་ད་ནི་ཨི་ཐ་ལི་རྒྱལ་ཡོངས་འོས་བསྡུ་བྱས་ནས་གྲོས་ཚོགས་ཀྱི་འཐུས་མི་གསར་པ་ཕེབས་པའི་སོང་ཙང་སྔ་མ་གི་བོད་དོན་རྒྱབ་སྐྱོར་ཚོགས་པ་མེད་པའི་སོང་ཙང་དེ་ཡང་སླར་གསོ་བྱས་བྱས་ཁ་སང་དབུ་འབྱེད་མཛད་སྒོ་ཅིག་ཚོགས་གནང་པ་རེད་དེ་ནི་ཚོགས་མགོན་འདི། གོང་དུ་ཚེ་དབང་ནོར་བུ་ལགས་ཀྱིས་གསུངས་པ་ནང་བཞིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དཔལ་ལྡན་ཚོགས་གཞོན་སྐུ་ངོ་སྒྲོལ་མ་ཚེ་རིང་ལགས་དང་ཨ་ནི་རང་བྱུང་སྐུ་ཚབ་དོན་གཅོད་དམ་པ་སྐུ་ངོ་འཕྲིན་ལས་ཆོས་སྐྱིད་ལགས་རེད་ཨ་ནི་གུས་པ་ཡུ་རོབ་སྤྱི་འཐུས་བྱས་ཨ་ནི་ཨི་ཐ་ལིའི་གྲོས་ཚོགས་གོང་འོག་གི་འཐུས་མི་རེད་ཨི་ཐ་ལི་བོད་རིགས་ཚོགས་པ་ཚོགས་གཙོ་ཚོགས་གཞོན་ཨ་ནི་སུད་སི་གི་ཚོགས་གཙོ་ཨ་ནི་ཧྥ་རན་སིའི་ཚོགས་གཙོ་ཨ་ནི་ཨི་ཐ་ལི་གི་བོད་དོན་རྒྱབ་སྐྱོར་ཚོགས་པ་ཁག་གི་སྐུ་ཚབ་བྱས་ཨ་ནི་ཁ་སང་འདི་གི་དབུ་འབྱེད་མཛད་སྒོ་དེ། བོད་དོན་རྒྱབ་སྐྱོར་ཚོགས་ཆུང་དབུ་འབྱེད་མཛད་སྒོ་དེ་ཡག་པོ་ཞེ་དྲག་བྱུང་སོང་གསར་འགོད་གསལ་བསྒྲགས་དེ་ཡག་པོ་ཞེ་དྲག་བྱུང་སོང། ཨ་ནེ་དེ་རིང་ལས་འགུལ་དངོས་སུ་ད་རྔམ་སྟོན་ཁྲོམ་སྐོར་ལ་ཡུ་རོབ་ག་ས་ག་ནས་བོད་པ་དེ་འདྲ་མང་པོ་ཕེབས་ཀྱི་བསམས་མ་སོང་དེ་ཞེ་དྲག་ཡག་པོ་བྱུང་སོང་གནམ་གཤིས་དེ་ཡག་པོ་ཞེ་དྲག་བསྟན་སོང། ཨ་ནེ་གསུང་བཤད་གནང་མཁན་གྱི་མི་སྣ་སྐུ་མགྲོན་ཨམ་ཕ་རན་སི་གྲོས་ཚོགས་གོང་མ་ནས་ཕེབས་ཡོད་རེད། ཨ་ནེ་ཨི་ཐ་ལི་གྲོས་ཚོགས་ཀྱི་འཐུས་མི་ཨན་དྲི་ཡ་ན་ཁོ་ཕེབས་སོང། དེ་མ་ཡིན་པའི་ང་རང་ཚོའི་རྒྱལ་སྤྱི་གི་ཁྲིམས་དོན་མཁས་པའི་དགེ་རྒན་ཆེན་མོ Michael Van Walt ཆེད་མངགས་ཀྱིས་ཧོ་ལན་ཌི་ནས་ཆེད་དུ་ཕེབས་ཡོད་རེད། འོ་དེ་འདྲ་བྱས་ནས་ད་གང་ལྟར་གསུང་བཤད་གནང་མཁན་གྱི་ཆབ་སྲིད་ཀྱི་མི་སྣ་རེད་མཁས་དབང་རེད་ཨ་ནི་སྒྱུ་རྩལ་བ་ཇར་མ་ནི་ནས་ང་རང་ཚོ་དམ་པ་ཀྲོང་འབྲུག་ངས་ཨ་ནི་རྟ་བོ་དཔལ་ལྡན་ལགས་ཀྱི་བུ་མོ་གཉིས་ཀ་སྡིགས་སུ་བྱས་དང་འགའ་ཡང་ཡིན་སིས་གནང་བསྡད་འདུག། ང་རང་ཚོ་ཡོངས་གྲགས་ཀྱི་སྒྱུ་རྩལ་བ་བློ་བརྟན་རྣམ་གླིང་རེད་ཨ་ནི་ཕ་རན་སི་ནས་ཡང་དོན་འགྲུབ་ལགས་དང་འཆི་མེད་དབང་འདུས་བྱས་བྱས་ད་གང་ལྟར་ནམ་རྒྱུན་སྤྱི་ཚོགས་ནང་རྩ་དོན་སྒང་ལ་སོ་སོ་གི་སྒྱུ་རྩལ་ངོས་ནས་ཡང་འཐབ་རྩོད་བྱེད་མཁན་གྱི་མི་སྣ་མང་པོ་ཞེ་དྲག་ཕེབས་བྱས་ད་གང་ལྟར་གསུམ་བཅུའི་དུས་དྲན་སྲུང་བརྩི་གི་ལས་འགུལ་འདི་ཐག་ཐུ་བོ་དང་ཡག་པོ་ཞེ་དྲག་བྱུང་འདུག་གནང། ལགས་སོ་ལགས་སོ། དེ་ནས་ད་རེས་ད་ཁྱེད་ཀྱིས་གོང་ལ་གསུངས་པ་ནང་བཞིན་ད་ཧྥ་རན་སི་གི་གྲོས་ཚོགས་ཀྱི་དེ་ནས་བོད་དོན་རྒྱབ་སྐྱོར་ཚོགས་པའི་ནས་སྐུ་ཚབ་འཐུས་མི་གིས་དེ་ནས་བོད་དོན་ཐོག་ལ་རྒྱབ་སྐྱོར་ཡོད་པ་དང་དེ་ནང་བཞིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་འཚེ་མེད་ཞི་བའི་ནས་ཅིག་བོད་མིའི་འཐབ་རྩོད་ལ་རྒྱབ་སྐྱོར་ཡོད་པ་ལ་སོགས་པ་ད་གཏམ་བཤད་ཅིག་བོད་དོན་ལ་རྒྱབ་སྐྱོར་ཡོད་པའི་རྣམ་པ་ཤུགས་ཆེན་པོ་བསྟན་པ་མ་ཚད། དེའི་སྐབས་སུ་དེ་ནས་ཁྱེད་ཀྱིས་དེ་ནས་ཡང་དེ་ཁོང་གི་ཧྥ་རན་སི་སྐད་དེ་ཁྱེད་ཀྱིས་སྐད་སྒྱུར་གནང་གི་འདུག་དེ་ནང་བཞིན་གྱིས་དེ་ནས་ད་ཅིག་ད་རེས་ཧྥ་རན་སི་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་ལ་སོགས་པ་ད་ཅིག་ཡོ་རོབ་ཁུལ་གྱི་དེ་ནས་ཡང་ཅིག་གྲོས་ཚོགས་ཀྱི་འཐུས་མི་དང་བོད་དོན་རྒྱབ་སྐྱོར་ཚོགས་པ་ཚོ་གི་དེ་ནས་ད་རེས་ཀྱི་ཅིག་བོད་མིའི་རང་དབང་སྒེར་ལངས་གི་སྐབས་སུ་དེ་ནས་རྒྱབ་སྐྱོར་གྱི་རྣམ་པ་འདི་ག་འདྲས་བསྟན་ཡོད་ད་དེ་ནང་བཞིན་གྱིས་ཡང་ཨི་ཐ་ལི་དང་དེ་ནང་བཞིན་ཡོ་རོབ་ཀྱི་དེ་ནས་ཡང།

གྲོས་ཚོགས་ཀྱི་འཐུས་མི་ཉི་ཤུ་ལས་གྲུབ་པའི་ཚོགས་ཆུང་དེར་ཚོགས་གཙོ་རང་ཕེབས་ཐུབ་མ་སོང་དེ་ནང་གི་མོ་རང་གི་སྐུ་ཚབ་ཀྱི་བཏང་བྱས་ཨ་ལི་ཟར་ཇོ་སེབ་ཟེར་ངེས་བྱུང་རུང་མོ་རང་ང་མཉམ་དུ་ཡོད་ད་ལྟ་པེ་རི་སི་ཡང་མཉམ་དུ་ལོག་གི་ཡོད་མོ་རང་གཞན་ནི་ད་ལྟ་ཨི་ཐ་ལི་ནས་གྲོས་ཚོགས་གོང་མ་གི་ཨན་དེར་ཡཱ་ཁོ་རང་ཕེབས་ཤག་ཨ་ནི་རཱ་ཏི་ཀལ་པཱ་ཏི་ཟེར་ནི་ཁོ་རང་གཟིགས་ཡང་གྲོས་ཚོགས་འོག་མ་གི་འཐུས་མི་ཆེན་པོ་ཞིག་ཕེབས་ཤག་ཨ་ནི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་གི་ཚོགས་གཙོ་མང་པོ་ཞིག་ཡོད་རེད་ཨ་ནི་ཡུ་རོབ་ནས་ད་ལྟ་ད་ལྟ་གི་གསུམ་བཅུའི་དུས་དྲན་འདི་དང། དངོས་སུ་ཤིས་ཟེར་ནས་ད་ལྟ་གྲོས་ཚོགས་ཚོགས་དུས་ཚོགས་བཞིན་པ་ཡིན་ཙང་དམིགས་བསལ་གྲོས་ཚོགས་འཐུས་མི་ཕེབས་ཡོད་མ་རེད་ཡུ་རོབ་གྲོས་ཚོགས་དང་རང་རེ་དང་འཇར་མ་ནི་དེ་ལས་མཛའ་ཡིན་ན་ད་ཐེངས་གི་གསུམ་བཅུའི་དུས་དྲན་ལ་ས་གནས་རང་མེད་རུང་ཡང་རྒྱབ་སྐྱོར་གི་གསུང་འཕྲིན་དང་རྒྱབ་སྐྱོར་གི་རྣམ་འགྱུར་རྣམ་པ་ཅི་རིགས་ཐོག་ནས་ཡག་ཐག་ཆོད་བྱུང་ཡོད་རེད་ཁ་སང་གྲོས་ཚོགས་གོང་མ་གི་གསར་འགོད་གསལ་བསྒྲགས་སྐབས་སུ་ཨ་ནི་ཨི་ཐ་ལི་གི་རི་ཕ་བྷི་ལིག་གི་སྤྱི་མཐུན་ཚགས་ཤོག་གི་གསར་འགོད་པ་ཞིག་ཡོང་བྱས་ཨ་ནི་དངོས་སུ་དེ་དོ་སྣང་ཆེན་པོ་བྱས་ནས་བོད་དོན་ཚོགས་ཆུང་ལ་དང་དྲན་བསྐྱར་དྲན་བྱས་ད། ད་ནི་དེ་རིང་གི་རྔམ་སྟོན་ཁྲོམ་སྐོར་གི་གྲས་ནང་ན་ཨ་ནེ་གསར་འགོད་པ་མང་པོ་ཞིག་སླེབས་བསྡད་ཤག་ད་འདི་མང་ཆེ་བ་གསར་ཤོག་གི་གསར་འགོད་པ་རྐྱང་རྐྱང་རེད་ཤག་པར་པ་ད་དེ་འདི་ཨ་ནེ་ཡིན་ན་ཡང་འདི་སྤྱི་ཡོངས་ཀྱི་ཆ་ནས་བོད་དོན་དྲིལ་བསྒྲགས་ཨི་ཐ་ལི་སྲིད་གཞུང་གི་དོ་སྣང་ཤུགས་ཆེན་པོ་གནང་གི་འདུག་སྤྱིའི་ཆ་ནས་དཔེ་ཡག་པོ་བྱུང་སོང་བསམ་གི་འདུག་ལགས། ལགས་སོ་ལགས་སོ། མཐའ་མ་དེ་ལ་དེ་ནས་ད་རེས་ད་ཅིག་གི་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་ད།

ད་ག་གཅིག་བྱས་ནས་སུད་སི་ནས་དེ་ག་ནང་གི་མང་ཆེ་བ་གནམ་གྲུ་ནས་ཕེབས་བྱས་ག་རེ་ཟེར་ན་དཔེ་ཐག་རིང་པོ་ཡིན་ད། མི་མང་མང་ཤོས་དེ་སུད་སི་དང་ཕ་རན་སི་རེད་ཤག་དེ་ནས་ཧོ་ལན་དེ་ས་ཆ་ཐག་རིང་པོ་ཞེ་པོ་རེད་ད་ཡང་ཚོགས་གཙོ་ཚོགས་གཞོན་གི་ཟླ་བ་མང་པོ་སྔོན་ནས་སྐུ་ལས་བསྐྱོན་བྱས་མི་བཞི་བཅུ་ལྔ་བཅུ་ཞིག་འདུག་ཟེར་གནམ་གྲུ་ཆེད་མངགས་གི་ཕེབས་ཀི་ནས་གནམ་གྲུ་མཉམ་དུ་ཕེབས་ཤག་སྦེལ་རྗམ་དེ་དུས་ཀྱི་མང་པོ་ཞེ་དྲག་ཕེབས་ཤག་ཨ་ནི་དབྱིན་ཇི་ལུང་པ་ལ་མང་ཉུང་ལ་མ་ལྟོས་སྐུ་ཚབ་ཡི་བཏང་གནང་ཤག་ནི་ཧོ་ལན་དེ་སླེབས་ཤག་ཅེག་རི་ཕ་བྷི་ལི་ཀི་རེད། ནི་འཇར་མ་ནི་རེད་ནི་སི་པེན་རེད་ག་ས་ག་ནས་ད་གང་ད་མང་ཉུང་ལ་མ་ལྟོས་བོད་པ་མང་པོ་ཞིག་ལ་ཕེབས་ཤག་ནི་ད་ང་ཚོ་ཡུ་རོབ་པེན་གི་རྒྱལ་ཁབ་འདྲ་མིན་གི་ཡ་ཡུ་རོབ་ཀྱི་མི་རིགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་སྐུ་ཚབ་མང་པོ་དེ་ནི་ཨི་ཐ་ལི་ཆོས་ཚོགས་མང་པོ་ཡོད་རེད་ཆོས་ཚོགས་དེ་ག་དེ་ནང་གི་དགེ་འདུན་པ་མང་པོ་ནི་ཨི་ཐ་ལི་རྒྱལ་ཡོངས་ཀྱི་ནང་པ་ཚོགས་པ་གི་ཚོགས་གཙོ་གལ་ཆེན་དོན་ཆེན་གྱི་ད་ཐེངས་གི་ལས་འགུལ་དེ་ལ་རྣམ་པ་ཅི་རིགས་ཐོག་ནས་ཞབས་ཕྱི་ཞེ་དྲག་ཡག་པོ་གནང་སོང། ལགས་སོ་ལགས་སོ་ལགས་སོ་དེ་ནས་ཁྱེད་ལ་བཀའ་འདྲི་ཞུ་རྒྱུ་དེ་ཙམ་ཡིན་ལགས་ཨ་ནི་ཡོ་རོབ་བོད་ཀྱི་སྤྱི་འཐུས་སྐུ་ངོ་ཐུབ་བསྟན་རྒྱ་མཚོ་ལགས་ཁྱེད་ཀྱིས་ད་རེས་ད་གཅིག་གི་ཨི་ཏི་ལི་རྒྱལ་ས་རོམ་ནང་ལ་ད་གསུམ་བཅུའི་དུས་དྲན་གྱི་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཅིག་སྤེལ་བའི་སྐོར་ལ་ཁྱེད་ཀྱིས་ང་ཚོའི་རླུང་འཕྲིན་ཐོག་ལ་ངོ་སྤྲོད་གནང་བ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན་ལགས། ཐུགས་རྗེ་གནང་ཚེ་དབང་ནོར་བུ་ལགས་ཐུགས་རྗེ་གནང། ཨ་རིའི་རྒྱལ་ས་ཝ་ཤིང་ཐོན་དུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན། ཨ་ནེ་རྣམ་པ་ཚོ་གིས་ང་ཚོའི་ལས་རིམ་ཉན་པ་ལ་བཀའ་དྲིན་ཆེ།